ཁོ་པ་ལགས་དང་ཨམ་ལགས་མཉམ་དུ་ཞིང་ས་ཆེན་པོ་ཞིག་ལ་སྡོད་ཀྱི་ཡོད། ཁོ་ཚོའི་ཞིང་ཁ་ལ་འབྲས་དང་ཨ་ཤོམ་ཚོད་མ་སྣ་ཚོགས་འདེབས་ཀྱི་ཡོད། ཉིན་ཞིག་བསོད་ནམས་ཀྱིས་པ་ལགས་ལ། པ་ལགས་ང་ཚོ་ལ་ཞིང་ཁ་ཆེན་པོ་ཡོད་ནའང་ང་ཚོའི་ཞིང་ས་ལ་སྒོ་ཕྱུགས་སེམས་ཅན་གཅིག་ཀྱང་མི་འདུག་ག་རེ་ཡིན་ན་ཞུས་པ་རེད། པ་ལགས་ཀྱིས། གའི་བྱེད་ཀྱི་མ་རེད་ང་རང་གཉིས་སང་ཉིན་དུད་འགྲོའི་ཚོང་འདུས་ལ་ཕྱིན་ནས་སེམས་ཅན་ཁ་ཤས་ཉོ་དགོས་གསུངས་པ་རེད། ཚོང་འདུས་ཟེར་ཡ་དེ། ཚོང་ཁང་དེ་འདྲ་ལ་ད་ཅ་ལག་ཚོང་པ་ནང་བཞིན་ཚོང་ཁང་གི་ཚོང་དེ་རེད་དོ། ཚ་ན་རོ་ཚོ་ང་ཚོང་འ་འོག་ད་ཞབས་ཀྱུ་འདུ་ས་འདུས་ཟེར་དུས།

ཉོས་ན་འགྲིག་གི་རེད་པས་དྲིས་ཙང། ཚོང་པས་འགྲིག་གི་རེད། བ་ཕྱུགས་ནི་ཕན་ཐོགས་ཆེ་བའི་དུད་འགྲོ་ཞིག་རེད། མོས་ང་ཚོ་ལ་འོ་མ་སྤྲོད་ཀྱི་ཡོད། ཕྲུ་གུ་ཆུང་ཆུང་ཚོ་འོ་མ་འཐུང་ཡས་ལ་དགའ་བོ་ཡོད། འོ་མ་འཐུང་ན། མགྱོགས་པོར་འཚར་བ་མ་ཟད། ཤུགས་ཀྱང་ཆེན་པོ་ཆགས་ཀྱི་རེད། ད་དུང་འོ་མ་ནས་ཟས་རིགས་སྣ་ཚོགས་བཟོ་ཐུབ་ཀྱི་རེད། དཔེར་ན་མར་དང་སྤྲི་མ། ཕྱུ་ར། ཞོ། ད་ར། འཁྱགས་སྤྲི་སོགས་བཟོ་ཐུབ་ལབ་པ་རེད། བསོད་ནམས་ཀྱིས། ཏེ་ལོ་ཟླ་བསོད་ནམས་ཀྱིས་ག་རེ་གསུངས་པ་རེད་ཆུ་ཡི་ལ། ང་འོ་མ་འཐུང་ཡ་ལ་དགོན་ད། ང་འོ་མ་འཐུང་ཡ་ལ་དགའ་པོ་ཡོད། པ་ལགས། བ་ཕྱུགས་ཁ་ཤས་ཉོས་ན་འགྲིག་གི་རེད་འགྲིག་གི་མ་རེད་པས་ཞུས་པ་རེད། པཱ་ལགས་ཀྱིས་འགྲིག་གི་རེད་ང་ཚོའི་ཞིང་ས་ལ་བ་ཕྱུགས་ཁ་ཤས་དགོས་ཀྱི་འདུག་བ་ཕྱུགས་ཁ་ཤས་ཉོ་དགོས། གསུངས་ནས་བ་ཕྱུགས་ལྔ་ཉོས་པ་རེད། དེ་ནས་ཕ་བུ་གཉིས་བྱ་ཕོ་བྱ་མོ་ཚོང་སར་ཕྱིན་ནས་བསོད་ནམས་ཀྱིས། ཚོང་དཔོན་ལགས་ངས་བྱ་མོ་ཉོས་ན་འགྲིག་གི་རེད་པས་དྲིས་ཙང་ཚོང་པས་མར་བསྡད་ནས་འགྲིག་གི་རེད། བྱ་མོ་ནི་ཕན་ཐོགས་ཆེ་བའི་བྱ་ཞིག་རེད། མོས་ང་ཚོར་སྒོ་ང་སྟེར་གྱི་ཡོད། སྒོ་ང་ནི་འཕྲོད་བསྟེན་ལ་ཕན་གྱི་ཡོད། ད་དུང་སྒོ་ང་བླུགས་ནས་ཁུ་ར་ཞིམ་པོ་བཟོ་ཐུབ་ཀྱི་རེད། ཁྱེད་རང་ཁུ་ར་ལ་དགའ་པོ་ཡོད་པས། དྲིས་པ་རེད། བསོད་ནམས་ཀྱིས། ང་ཁུ་ར་ལ་དགའ་བོ་ཞེ་དྲགས་ཡོད། ལབ་ནས། པཱ་ལགས་ང་ཚོས་བྱ་མོ་ཁ་ཤས་ཉོས་ན་འགྲིག་གི་རེད་པས་ཞུས་པ་རེད། པཱ་ལགས་ཀྱིས། ཡིན་ད་ཡིན། ང་ཚོའི་ནང་ལ། ང་ཚོའི་ནང་ལ་བྱ་མོ་ཁ་ཤས་དགོས་ཀྱི་འདུག། གསུངས་ནས་བྱ་མོ། ཉི་ཤུ་རྩ་གཅིག་དང་བྱ་ཕོ་བཞི་ཉོས་པ་རེད།
ཞིན་ཨང་ལ་བྱ་མོ་ཉི་ཤུ་རྩ་གཅིག། ད་ཁོ་ཚོ་ལ་བ་ཕྱུགས་ལྔ་དང་བྱ་མོ་ཉི་ཤུ་རྩ་གཅིག། བྱ་ཕོ་བཞི་ཡོད་ད་མང་པོ་ཉོས་སོང་ད། དེའི་རྗེས་ལ་ཕ་བུ་གཉིས་རྟ་ར་ཡོད་སར་ཕྱིན་ནས་བསོད་ནམས་ཀྱིས་རྟ་འཚོང་མཁན་ལ། ཚོང་དཔོན་ལགས་ང་ཚོས་རྟ་ཉོ་ན་ཡག་པོ་ཡོད་རེད་པས། དྲིས་པས། ཚོང་དཔོན་གྱིས་ཡག་པོ་ཡོད་རེད་རྟ་ནི་ཕན་ཐོགས་ཆེ་བའི་སེམས་ཅན་ཞིག་རེད། རྟས་ཤིང་རྟ་འདྲེན་པ་མ་ཟད་རྒྱབ་ལ་ཅ་ལག་ལྗིད་པོ་འཁུར་ཐུབ་ཀྱི་རེད། ད་དུང་ཕྲུ་གུ་ཚོ་རྟ་ལ་ཞོན་རྒྱུར་དགའ་པོ་ཡོད་ལབ་པ་རེད། བསོད་ནམས་ཀྱིས། པཱ་ལགས་སྐུ་མཁྱེན་ང་ཚོའི་ནང་ལ་རྟ་གཅིག་ཉོ་རོགས་གནང་དང་ཞུས་ཙང་པཱ་ལགས་ཀྱིས་ག་རེ་གསུངས་ཤག་གཅིག་ལ་ལོ་ད། ལགས། ཏག་ཏག་རེད་ང་ཚོས་རྟ་ཞིག་ཉོ་དགོས།
ག་རེ་གསུངས་ཤག་དེའི་རྗེས་ལ།

ད་ཁོ་ཚོར་བ་ཕྱུགས་ལྔ་དང་བྱ་མོ་ཉི་ཤུ་རྩ་གཅིག་བྱ་ཕོ་བཞི་རྟ་གཅིག་ཡོད། མཐའ་མ་དེར་ཕ་བུ་གཉིས་ཁྱི་འཚོང་སར་ཕྱིན་ནས། བསོད་ནམས་ཀྱིས་ཚོང་དཔོན་ལ་ངས་ཁྱི་ཉོ་ན་འགྲིག་རེད་པས་དྲིས་ཙང་ཚོང་པས། ཡིན་ད་ཡིན། ཁྱི་ནི་ཕན་ཐོགས་ཆེ་བའི་སེམས་ཅན་ཞིག་རེད། དེ་ཁྱེད་རང་གི་རྩེད་མོ་རྩེད་རོགས་དང་ཡིད་ཆེས་བློ་འགེལ་བྱེད་སའི་གྲོགས་པོ་ཞིག་ཆགས་ཐུབ། ད་དུང་ཁྱིམ་ཚང་ནང། རྐུན་མ་ཡོང་ན་རྐུན་མར་སྐད་ཤུགས་ཆེན་པོས་མང་པོ་ཟུག་པ་དང། ཞེད་སྣང་བསླངས་ནས་རྐུན་མ་དེ་ཚོ་འདེད་ཀྱི་རེད་ལབ། བསོད་ནམས་ཀྱིས། པཱ་ལགས་ང་ཚོའི་ནང་ལ་རྐུན་མ་ཡོང་བཅུག་འདོད་མི་འདུག་ང་ལ་ཁྱི་གཅིག་ཉོས་ན་འགྲིག་གི་རེད་པས། ཞུས་ཙང་པཱ་ལགས་ཀྱིས། འགྲིག་གི་རེད་ང་ཚོའི་ཁྱིམ་ཚང་དང་ཞིང་ས་དེ་སྲུང་སྐྱོབ་ཆེད་དུ་ཁྱེད་རང་ལ་ཁྱི་ཉོ་གི་ཡིན་གསུངས་ནས། ཁྱི་ཆེན་པོ་དང་ཡག་པོ་གཉིས་ཉོས་པ་རེད། ད་ཁོ་ཚོ་ད་ཁོ་ཚོར་བ་ཕྱུགས་ལྔ་དང། བྱ་མོ་ཉི་ཤུ་རྩ་གཅིག། བྱ་ཕོ་བཞི་རྟ་གཅིག་ཁྱི་གཉིས་ཡོད།
ད་མང་པོ་ཆགས་སོང་ད།
དེ་ནས། པཱ་ལགས་ཀྱིས་བུ་ད་ང་ཚོས་སྒོ་ཕྱུགས་སེམས་ཅན་མང་པོ་ཉོས་པ་རེད།
དེ་ནས་ག་རེ་གསུངས་ཤག། ང་ཚོས་སེམས་ཅན་འདི་ཚོར་ལྟ་རྟོག་ཡག་པོ་བྱེད་དགོས། ང་ཚོས་དེ་ཚོའི་སྡོད་ས་ཁང་པ་ཞིག་བཟོས་ནས་དེ་ཚོར། ལྟོ་ཡག་པོ་སྟེར་དགོས། ད་ག་ནང་བཞིན་དེ་ཚོ་གཙང་མ་ཉར་དགོས། གལ་ཏེ་དེ་ཚོ་ན་སོང་ན། ང་ཚོས་ལམ་སང་ཕྱུགས་རིགས་ཨེམ་ཆི་སྐད་བཏང་ནས་དེ་ཚོར་སྨན་སྤྲད་དགོས་ཀྱི་རེད། སེམས་ཅན་དེ་ཚོའི་འཕྲོད་བསྟེན་ཡག་པོ་དགོས་ཀྱི་རེད་གསུངས་ནས་སེམས་ཅན་དེ་ཚོ་དེད་ནས་ནང་ལ་ལོག་ཕྱིན་པ་རེད། ད་ཁོ་རང་གཉིས་མང་པོ་ཉོས་རྗེས་ཕྱིན་སོང། བུ་བསོད་ནམས་ཀྱིས་པ་ལགས་ལ་རོགས་པ་བྱས་ནས་ཁོ་གཉིས་ཀྱིས་དང་པོ་བ་ཕྱུགས་ལྔ་ལ་བ་ར་སྙིང་རྗེ་མོ་ཞིག་བཟོས། རྟ་དེ་ལ་རྟ་ར་སྐྱིད་པོ་ཞིག་བཟོས། བྱ་ཕོ་དང་བྱ་མོ་ཉི་ཤུ་རྩ་ལྔ་ལ་བྱ་ཚང་གཙང་མ་ཞིག་བཟོས། ཐ་མར་ཁྱི་གཉིས་ལ་ཁྱི་ཁང་ཆུང་ཆུང་གཉིས་སྦྱར་ནས་བཟོས་པ་རེད། སྒོ་ཕྱུགས་སེམས་ཅན་ཚང་མ་ལ་སྡོད་སའི་ཁང་པ་བཟོས་ཙང་དེ་ཚོ་དགའ་པོ་དང་སྐྱིད་པོ་བྱུང་ཡོད་ཤག་རེད། བསོད་ནམས་ནི་དགའ་ནས་སྐྱིད་པོ་ཞེ་དྲག་བྱུང་བ་རེད། མཐར་བུ་བསོད་ནམས་དང་ཁོའི་ཕ་མ་གཉིས་ཞིང་ས་ཆེན་པོ་དེ་ལ་སྒོ་ཕྱུགས་སེམས་ཅན་མང་པོ་འཕེལ་བས་སྐྱིད་པོ་བྱས་ནས་འཚོ་བ་བསྐྱལ་ནས་བསྡད་པ་རེད། ད་འདི་ཁོ་ཚོ་ཁང་པ་མང་པོ་བཟོས་འདུག་ཁོ་ཚོ་བསྡད་ས། ཁང་པ་དེ་ཚོ་ལ་ག་ལ་ཡོད་དོ་ཆུ་གི་ལ་བསྡད་སྲིད་ད་ལྟ་ཁོ་ཚོའི་པཱ་ལགས་ཀྱིས་ད་ལྟ་འདི་བཟོས་སོ།